ཉི་མ་གླིང་བཞི་ལ་ཁྱད་མེད་དུ་འཆར་ཡོང་གི་རེད། ཉི་མ་འཆར་ཡོང་དུས། འོད་ལ་བྱས་ཙང་ཉི་མ་ཁ་ཤས་ལ་འོད་ཟེར་གཏོང་ཁ་ཤས་ལ་འོད་ཟེར་སྐུང་བསྡད་པ་མ་རེད་དེ། བྲག་ཕུག་ཁ་བྱང་ལ་བསྟན་བསྡད་མཁན་ན་འོད་ཉི་མ་ཕོག་གི་མ་རེད། ཁོ་ཁ་ལོག་སྟངས་མ་འགྲིག་པ་རེད། ཁ་ལྷོ་ལ་ལོག་ན་ཉི་མ་ཕོག་གི་རེད། ང་རང་ཚོ་ཁ་བྱང་ལ་བསྡད་པ་རེད། དེ་འདྲ་ཡིན་ཙང་སོ་སོ་མ་བྱུང་བ་རེད་སངས་རྒྱས་རྣམས་ནི་བྱུང་གྱུར་ཀྱང་སྐལ་བ་མེད་པས་བཟང་མི་མྱོང།

ལུས་དཀར་ཆ་དྭངས་མ་བདུད་རྩི་བྱས་ནས་སྦྱིན་པ་དང། ཤ་ཁྲག། ཤ་ཁྲག་གི་སྦྱིན་པ་དང། གཏོང་ལེན་སྒོ་ནས་སྦྱིན་པ་དང་ད་ལྟ་གཅོད་ཐེངས་གཅིག་རིང་ལ་དེ་འདྲ་གི་འབྲེལ་བ་བཞག་པ་རེད། དེ་འདྲ་བྱས་པ་ཡིན་ཙང་མ་འོངས་པ་ན་རང་སངས་རྒྱས་ཀྱི་གོ་འཕང་ཐོབ་དུས་མ་ཐོབ་གོང་ལ་ཁོ་རང་སངས་རྒྱས་ཚུར་མཇལ་རོགས་བྱས་ན་ཡག་ཐག་ཆོད། དང་ཐོག་སངས་མ་རྒྱས་པར་ལུས་ཏེ་ཡོད་ན་རང་སངས་རྒྱས་ཀྱི་གོ་འཕང་ཐོབ་སོང་དུས་ཁྱོད་ཚོ་རེ་རེ་ཚེ་བསྐལ་པའི་སངས་རྒྱས་ཀྱི་གོ་འཕང་ལ་བཀོད་ཐུབ་པར་ཤོག་བསམ་པ་བྱས་ནས་སྨོན་ལམ་རྒྱག་པར་གདའ།

གནོད་བྱེད་གཞི་བདག་རྣམས་ལ་ཞི་དྲག་གི་བྱ་བའི་སྒོ་ནས་ལུས་སུ་སྦྱིན་པ་གཏོང་ཞིང། ཚར་བཅད་རྗེས་སུ་བཟུང་བ་ལ་བརྟེན་ཏེ་བདག་མངོན་པར་རྫོགས་པར་སངས་རྒྱས་པའི་ཚེ་འཁོར་གྱི་ཐོག་མར་གྱུར་ནས་ཆོས་ཚིགས་སུ་བཅད་པ་བརྩེགས་པར་མཛད་ནས་བྲལ་བརྗོད་སྤྲོས་བདེ་བས་འཚང་རྒྱ་བའི་སྨོན་ལམ་བཏབ་པ་དེའི་རྗེས་རང་གི་བའི་ལུས་འདི་བས་ཤིན་ཏུ་ཆེ་བ་རེ་རེ་བརྩམས། ཤིན་ཏུ་ཆེ་བ་རི་རབ་ཙམ་གན་རྐྱལ་དུ་འགྱེལ་བའི་དབང་པོའི་སྒོ་ཐམས་ཅད་ཁ་གདངས་ནས་ཡོད་པར་བསྒོམས་ལ་མི་རྐང་བུས་པས་ནགས་ཚལ་བྱེ་བའི་ལྷ་འདྲེ་ཐམས་ཅད་འདུས་ནས་དབང་པོའི་སྒོ་ནང་ནས་འཚངས་ནས་ནང་དུ་འདོད་ཡོན་ལ། འདོད་ཡོན་ལ་དཔག། འདོད་ཡོན་དཔག་མེད་མྱང། གསེར་ཁྲི་དང་གཡུ་ཁྲི་ལ་བསྡད་ནས་ཡེངས་པ་ལ་ཕཊ་ཅེས་བརྗོད་པས་དབང་པོའི་སྒོ་རྣམས་འུབས་ཏེ་འདུས་པ་དང་ནང་མེ་ཡི་རང་བཞིན་དུ་གྱུར་ནས་ཚིག་སྟེ་ལུས་ཐམས་ཅད་སྟོང། རྣམ་ཤེས་རྣམས་མངོན་པར་རྫོགས་པར་སངས་རྒྱས་ཏེ་རྒྱས་པར་བསམ་ལ་ཡུད་ཙམ་ལྟ་བའི་ངང་དུ་བཞག་དེ་ནས་རྗེས་ཤུལ་དུ་བརྗེད་པ། བརྗེད་པ་ཡེ་མ་ལུས་པ། ཡེ་མ་ལུས་པ་བྱས་ལ་ཐོ་གཅིག་བརྩིགས་པས་དེའི་སྤྱི་གཙུག་ཏུ་སྤྱན་རས་གཟིགས་ཁ་སར་པ་ཎི་བསམ་ལ་ཕྱག་དེ་ནས་འོ་མའི་རྒྱུན་འབབ་པ་ལ་ལྷ་འདྲེ་མ་ཐུལ་བ་ཡོད་ན། འཁོར་ནས་བདུད་རྩི་མྱོང་བར་བསམ་མོ། འདི། ད་གནས་སྤོས་འགྲོ་མཁན་ཆུང་ཡིག་འབྲེལ་མཁན་ཚུགས་ཀྱི་རེད་སྐད་ཆ་རེད་འདི། སྤོས་འགྲོ་དུས། འོ་དེ་ནས། ད་མ་གི་སུས་དེ་བྱས་དེ་ནས། བརྗེད་པ་མ་ཡེ་མ་ལུས་ཟེར་བརྗེད་པ་བརྗེད་པ་ཟེར་ཡ་ཅ་ལག་མ་ལུས་དཔྱད་པར་ཅ་ལག་བརྗེད་པ་སུ་ངེས་མྱོང་བ་བསལ་བ་བསལ་བ་སུ་ངེས་མྱོང། མ་ལུས་པ་བྱས་དེ་ནས་ཡང་ཐོ་ཞིག་བརྩིགས་དེ་ལ། ཁ་སར་པ་ཎི་བྱས་དེ་ཡི་ཕྱག་ནས་འོ་མའི་རྒྱུན་དེ་ལ་ལྷ་འདྲེ་མ་ཐུལ་བ་ཡོད་ན་དེར་མགོ་འཁོར་བའི་དམིགས་པ་བྱས་མཇུག་ལ་གནོད་པ་ཡོང་གི་ཡོད་མ་རེད། ཡང་དེ་གས་མ་འདྲེ་རྣམ་རྟོག་བྱུང་ན་ཡང་ཤོག་ཟེར་གནོད་པ་བཏང་ཤོག་ཟེར་ལབ་དགོས་ན་ཡང་དེ་ལྟར་བྱས་ན་ཕྱི་འབྲང་མི་འབྱུང་བས་བར་ཆད་ཅི་ཡང་མི་ཚུགས། ཡང་ཕྱི་འབྲང་བྱས་ནས་བར་ཆད་འབྱུང་དོགས་པའི་རྣམ་རྟོག་བྱུང་ན། ལྷ་འདྲེ་རྣམས་ང་ཡི་རྗེས་ལ་ཤོག་ང་ལ་བར་ཆད་ཐོངས་ཤིག་ཅེས་ངག་ཏུ་ཡང་བརྗོད་ཡིད་ལ་ཡང་བསམ། ལུས་སེམས་སོ་སོར་ཕྱེ་ལ་ལུས་ལྷ་འདྲེ་ལ་བསྔོ། སེམས་འདི་གདོད་མ་ནས། མ་གྲུབ་པ་ཅི་མེད་ཐ་སྙད་དུ་ཡང་ལྷ་འདྲེས་ཅི་ཡང་བྱ་ས་མེད་དེ་གཉིས་ལུས་པའི་དོན་ལོགས་སུ་གྱུར་པའི་བར་ཆད། བར་ཆད་འབྱུང་དོགས་པའི་མཁན་པོ་གཏན་ནས་མ་རྙེད་པའི་ངང་ལ་བཞག་གོ།

མ་འདས་པར་འདུག་པས་ཆགས་ཞེན་ཡིད་མ་བགྱིད་པར་བཙོན་དོང་ལྟ་བུའི་འདུ་ཤེས་བསྐྱེད་དེ་ལས་ཐར་འདོད་ཀྱི་སྐོམ་པ་ཆུ་འདོད་ལྟ་བུ་གཅིག་དང་ཟེར་ངེས་འབྱུང་གི་བསམ་པ་དེ་དགོས་པ་གཅིག་བྱས། སྤྱིར་འཁོར་བ་ལ་མ་ཆགས་པ་ལྷག་པར་ཚེ་འདི་ལ་མ་ཆགས་པ་དགོས་པ་རེད་ཚེ་འདི་ལ་ཆགས་དེ་ཡོད་ན་ཨ་ནི་ག་རེ་བྱས་ནས་སྐྱེ་བ་ཕྱི་མ་དག་ཞིང་དུ་འགྲོ་ཐུབ་ཡོད་པ་མ་རེད། གཅིག་དང། ཅི་བྱས་ཐམས་ཅད་དྲིན་ཆེན་ཕ་མ་སེམས་ཅན་ཐམས་ཅད་སྒོས་ལྷ་འདྲེ་ཐམས་ཅད་ལ་བས་སྡུག་བསྔལ་ལས་སྒྲོལ་བའི་ཕྱིར་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་འདོད་སྐོམ་པ་ཆུ་འདོད་པ་ལྟ་བུ་དང་ཟེར་བྱང་ཆུབ་སེམས་དུ་མ་བགྱིད་པ་གཅིག་བྱས། ཅི་རིགས་འཁོར་འདས་ཀྱིས་བསྡུས་པའི་ཆོས་ཐམས་ཅད་རང་སེམས་འཁྲུལ་པའི་བདེན་གྲུབ་ཏུ་སྣང་བ་མ་གཏོགས་ཡུལ་ཁོ་རང་གི་ངོས་ནས་རྡུལ་ཙམ་གྲུབ་པ་ཞིག་ཀྱང་མེད་པ་ཐག་ཆོད་པ་དང། ཁྱད་པར་ལུས་སེམས་སོ་སོ་ཕྲལ་བའི་ཤུལ་དུ་འཇིགས་མཁན་གྱི་བདག་མེད་པ་ཐག་ཆོད་པ་སྟེ་སྟོང་ཉིད་རྟོགས་པའི་བློ་དེ་དང། འཁོར་བ་ལ་ངེས་འབྱུང། འོ་དེ་ནས་བྱང་ཆུབ་ཀྱི་སེམས་སྟོང་པ་ཉིད་ཀྱི་རྟོགས་པ་སོགས་ལམ་གྱི་གཙོ་བོ་གསུམ་པོ་དེ་འོ་དེ་རྣམ་བཞག་བྱས་དེ་ནས་བསམ་བློ་གཏོང་ཤི་དུས་ཡོད་དགོས་ཡག་དེ་རེད་བསམ་བློ་བར་དོ་ལ་ཡང་དེ་སྐྱེ་བ་ལ་ཡང་དེ་རེད་འདི་ཕྱི་བར་དོ་ག་པར་ཡོང་ནས

པའི་གྱི་ལམ་གཙོ་གསུམ་གྱི་ཚིག་དེ་ཚོ་ཁ་སྒྱུར་གནང་གི་རེད། དེས་ན་འདི་ལྟ་བུའི་ལམ་གྱི་རིམ་པ་ཆ་ཚང་བར་བྲིས་པ་འདི་ངག་འདོན་བྱེད་པའི་རིམ་པ་རྣམས་གཅོད་གཞུང་ཐར་འདོད་དེད་དཔོན། དེད་དཔོན་མ་སོར་བཞག་བྱས་དེའི་སྔ་ཕྱི་བར་གསུམ་དུ་དགོས་པ་རྣམས་གལ་ཆེ་བ་རྣམས་གཅོད་གཞུང་མཐའ་ཡས་རྒྱ་མཚོ་ནས་བཏུས་པ་ལ། རྗེ་རིན་པོ་ཆེ་སོགས་ཀྱི་གསུང་གི་རྒྱ་མཁྱེན་དེ་ཕུལ་བ་ལས་རང་བཟོའི་དྲི་མས་མ་འབགས་ཤིང་མི་ཕྱེད་པར་གྲོགས་ཁྱུ་གཉིས་སྐྱེས་ཐུགས་བྱེད་པའི་བང་མཛོད་ཆོས་ཀྱི་འགྱིང་པའི་ཆ་རྐྱེན་དུ་འགྲུབ་ངེས་འགྲོ་རེད། རང་གི་དགེ་སྦྱོར་ཅུང་ཟད་བཤོལ་ཏེ་ཕུལ་བ་ལགས་པས། ཐུགས་རྗེས་དགྱེས་པ་ཡང་དག་པ་མཛད་ནས་དེས་ན་བརྩོན་འགྲུས་བསྐྱེད་ལ་ཉམས་བཞེས་དང། དད་མེད་སྒྲུབ་འཁོར་ལོ་སོགས་ཀྱི་དྲི་མས་མ་གོས་པ་ཤིན་ཏུ་གལ་ཆེ་སྟེ། སྤྱན་སྔ་བའི་ཞལ་ནས་དེ་དག་རང་དང་ལྟ་སྤྱོད་མི་མཐུན་ན་ཆོས་འབྲེལ་ཞུས་ནས་མི་སྙན་སྣ་ཚོགས་སྒྲོག། དེ་ནི་དམྱལ་བ་མེད་པར་འགྲོ་ས་མེད། ལྟ་སྤྱོད་ཆགས་སྡང་སྤོངས་ཤིག་ཤ་སྐྱལ་ཟེར་ཞེས་གསུངས་སོ། ཟེར་ཁོང་གི། འདི། ཐར་འདོད་དེད་དཔོན་གྱི་གཞུང། གཞི་བཞག།

ཇི་ལྟར་འོངས་ན་བློ་གྲོས་རྒྱ་མཚོའི་མདོ་ལས་ཇི་ལྟར་རྒྱ་མཚོ་ཆེ་ནང་ཆུ་ཐིགས་ལྷུང་བ་རྒྱ་མཚོ་མ་སྐམ་བར་དུ་དེ་མི་ཟད་དེ་བཞིན་བྱང་ཆུབ་ཡོངས་བསྔོས་དགེ་བ་བྱང་ཆུབ་མ་ཐོབ་བར་དུ་དེ་མི་ཟད་ཞེས་གསུངས་པ་ལྟར། ཞེས་སོགས་མ་མ་ཟད་རང་གིས་བྱས་དགེ་བ་ལ་རློམ་སེམས་སོགས་སྐྱེ་བ་གཞན་ལ་སྒྲ་གྲགས་པ་ཁོང་ཁྲོ་ལོག་ལྟ་ལོག་པར་བསྔོ་བ་བཅས་བསྔོ་བའི་མི་མཐུན་ཕྱོགས་ལྔ་པོ་རང་འགགས་སུ་འགྲོ་བའི་སྐལ་བ་སོགས་སྤོབས་པས་བསྔོ་བ་ཆེན་པོ་གསུངས་རྐང་རྒྱལ་དང་བསྡུ་ན་ཕལ་ཆེར་ནར་གྱི་སྤྲུལ་དང་དྲི་ཆུའི་ཐ་སྙད་སྣ་ཚོགས་སྒྲོལ་བ་བཅས་དབྱེ་བ་དག་ཅིག་གསུམ་སྦྱོར་བའི་དྲི་ཆུ་སོགས་ཀྱི་ཚུལ་བཞིན་བསྔོ། གཉིས་པ་ན་ཐུན་མཚམས་ཀྱི་ཉམས་ལེན་ནི་དེ་དག་ཐུན་དྲུག་གམ་བཞི་དང་གསུམ་ལ་ཡང་ལ་སོགས་པ་ཉམས་སུ་བླངས་པས་ལྷ་འདྲེའི་ཟས་སྦྱིན་ཡིད་ཀྱི་བྱུང་བ་སོགས་བྱུང་བས་ཐོག་མེད་ཀྱི་ང་རྗེན་ཅེར་ཚུར་འཆར་བ་དེས་ལུས་སེམས་གང་ལ་རག་མ་ལས་པའི་རིལ་པོར་ངོས་འཛིན་འོང་བས་དེ་ལྟར་ངོས་འཛིན་པ་ཞིག་མ་བྱུང་བར་ལྟ་བ་རྟོགས་པའི་ཐབས་མེད་དོ། དེ་ལྟར་ངོས་འཛིན་པའི་ཐོག་ནས་པའི་དཔྱད་པ་ཕྱི་མ་གསུམ་བྱས་པས་དཔྱད་པ་བྱེད་མཁན་རང་ཉིད་རིལ་པོ་མེད་པར་སོང་བ་ལྟ་བུའི་ཉམས་དང་སྐྲག་པ་སྐྱེ་བ་བྱུང་བའི་ཚེ་དབུ་མའི་ལྟ་བ། དང་པོ་རྙེད་པ་ཡིན་གསུང་བསྟུན་མེད་ཅེས་ང་དེ་སྔར་ནས་མེད་པ་ལ་ཡོད་པར་འཛིན་མཁན་གཏོར་བས། ང་མེད་པར་ཡིད་ཆེས་པ་ཞིག་བྱུང་ན་ལྟ་བ་གནད་དུ་སོང་ཡིན། དཔེར་ན་རང་གི། བཤེས་གཉེན་དེ་ཡོན་ཏན་ཤིན་ཏུ་ཆེ་བ་དང་བཀའ་དྲིན་འཁོར་ཐབས་མེད་པ་ཞིག་ཡིན་ཀྱང། རང་གིས། བསམ་བློ་མ་བཏང་ན་སྔར་བཀའ་སྩལ་ཐབས་མེད་པ་ཞིག་ལས་མ་མཐོང་བ་དང་འདྲ་བར་མདོར་ན་ཆོས་ལུགས་འདིས། ལྟ་དགོངས་གཅིག་རྡོག་འདྲི་འདི་ཉམས་སུ་ལེན་ན་ཇི་སྙེད་ཅིག་བྱ་དང་ཐར་པ་སྒྲུབ་པའི་གནད་ཆེན་པོ་དུ་གྲུབ་པའི་ཐད་ནས་རྒྱུ་བས། དབེན་པར་གྱུར་པའི་ཚེ་བཟང་ངན་འཁྲུལ་པའི་སྣང་བ་ཅི་བྱུང་དགག་སྒྲུབ་སྤང་བླང་ཅི་ཡང་མི་བྱེད་དབྱིངས་སོ་ཅོ་རི་སྐྱེས་པ་དང་ཕ་དམ་པའི་ཞལ་ནས་ཕྱི་ཡི་སྣང་བ་སྣང་བ་ནང་དུ་མ་ལེན་ནང་གི་རིག་པ་ཕྱི་རུ་སྨྲ་བ། ལུས་ཀྱི་གཉེར་པ་སེམས་ལ་མ་བཅོལ་བས་སེམས་ཀྱི་བདག་པོ་ལུས་ལ་མ་བཅོལ་ལུས་སེམས་འཁྲུལ་ལ་སུ་ཞོག་ཞེས་གསུངས་པས། བདག་གིས་ལུས་འདི་ནས་ལྷ་འདྲེ་ལ་སྔོན་ནས་ལུས་བཏང་ཚར་བས་ལུས་མ་མཐོང་ན་འདི། མ་མཐོང་ན་གནས་འདི་རུ་སྤྱོད་ལ་དགོས་དོན་མེད་པས་ལུས་ལ་ཞེན་ཆགས་གཏན་ནས་མེད་པ་ལྷ་འདྲེས་གཏུབས་ནས་ཟོས་ཏེ་ལྷག་མ་ཏིལ་འབྲུ་ཙམ་ཡང་མ་ལུས་པ་མེད་པར་སོང་བའི་མོས་པ་བྱ། དེའི་རྗེས་བདག་ཉེ་བའི་སེམས་འགྱུ་བ་ཙམ་མ་འདས་ནས་ཟ་མི་ཐུབ་ཁྱེར་མི་ཐུབ་ལྷ་འདྲེ་བས་ཀྱང་དམྱལ་བའི་དམྱལ་བའི་མེས་བསྲེག་མི་ནུས་པའི་ལུས་ལ་གང་གིས་ཀྱང་གཞོམ་གཞིག་བྱེད་མི་ནུས་པས་དེ་ལ་དུ་བ་དང་འཇིགས་པ་དང་འཆི་དོགས་དང་ཁྱེར་དོགས། སོགས། སྡུག་བསྔལ་བྱ་དོན་མེད་དེ་གཉིས་དོན་ཡོངས་རྫོགས་དེ་གཉིས་དོན་ཡོངས་རྫོགས་གཅོད་པའི་འཇིག་ཁེ་ཆེ་ང་བདག་ཅེས་པའི་ཆོ་ག་ཡོད་ཁོ་རང་གིས་དེ་ནི་གཅོད་རྒྱུ་གང་ཡང་མེད་པར་ལུས་ཐག་ཅེས་པའི་ང་ལ་ཉན་འདོད་པ་ཡིན་དེ་མ་ཅིག་གིས་བཤད་ནས་ཉན་པའི་ཆོ་གའི་ཆུ་ཤེལ་ཡོད་དེ་བཅད་པོ་བླུགས་ན་ཅི་བྱས་ཉན་མི་ཤེས་དེ་བཞིན་རྒན་མོ་ང་སློབ་མ་དེ་ཞེས་གསུངས། ཐུན་མཚམས་ཀྱི་སྐབས་སུ་དབང་པོའི་སྒོ་སྡོམ་པ་དང་ཟས་ཀྱི་ཚོད་ཟིན་པ་དང་ཉལ་བ་དང་ལྡང་བ་དང་ཁྲུས་དང་ཁ་ཟས་ཀྱི་རྣལ་འབྱོར། སྐོར་འདི་རྣམས། འདིའི་སྐབས་སུ་བོར་བའི་བརྟུལ་ཞུགས་ཀྱི་སྤྱོད་པ་སྐྱོང་ཚུལ་ཐུན་མོང་མ་ཡིན་པ་ཡོད་མོད།

དེ་དཔེར་ན་ཕྱི་རུ་ཉན་ཐོས་སྤྱོད་པས་ཞི་ཞིང་དུལ་ནང་དུ་རིམ་གཉིས་རྣལ་འབྱོར་གདེང་དང་ལྡན་ཟེར་ཕྱི་ལ་དཔེར་གྲྭ་པ་ཉམ་ཆུང་བྱས་དཔེར་གྲྭ་པ་རང་བྱས་སྒྲིག་ལམ་ཁུར་འདུལ་བའི་བཅས་ཁྲིམས་སྲུང་ནང་ལོག་ལ་དེ་ནི་དཔེར་བསྐྱེད་རིམ་དང་རྫོགས་རིམ་གྱི་ཉམས་ལེན་ཡག་པོ་བྱས་དེ་བ་བྱས་ཉམས་ཉམས་ལེན་བྱས་ན་མདོ་སྔགས་ཀྱི་ལམ་གང་ག་ལོ་ཉམས་སུ་ལེན་པ་རེད་དེ་ལ་གྲོལ་བྱེད་ལམ་གྱི་ཁྲིད་ཅེས་པ་ཨཱ་ནི་གྲོལ་བྱེད་ལམ་ནང་པའི་ག་བ་སྲུང་ལས་པའི་ལམ་ཡོངས་སུ་རྫོགས་པ་རེད་ཁྱེད་རང་ཤེས་ཀྱི་ཡོད་རེད་གྲོལ་བྱེད་ལམ་གྱི་ཁྲིད་ཅེས་པ།

སེམས་ཀྱི་ཉི་ཟླ་ཆོས་པ་སངས་ཆོས་ཡིན་ཞེས་གསུངས་དེ་ལྟར་ཚར་ཚད་ཆོད་ཅི་རིགས་བྱུང་ནས་གནས་སྤོ་བའི་དུས་ལ་བབ་པ་ན་རིན་ཆེན་ཕྲེང་བ་ལས་ཁྱེར་བ་ཕྱི་མ་ཁྱེར་མ་ནུས་ན་ནོར་ངན་ཕྱི་ཡི་རྗེས་སྙེག་འདྲ་ཞེས་གསུངས་པས་དེའི་ཚུལ་ནི་ཏིང་འཛིན་ཕྱག་རྒྱ་སྤྲུལ་གཏོར་མ་རྒྱ་ཆེན་པོ་དང་བསྔོ་བ་སྨོན་ལམ་བཅས་འཚང་རྒྱར་དེའི་རྗེས་རང་གི་ལུས་འདི་ཤིན་ཏུ་ཆེ་བ་རི་རབ་ཙམ་གན་རྐྱལ་དུ་འགྱེལ་དབང་པོའི་སྒོ་རྣམས་ཁ་གདངས་ནས་ཡོད་པར་བསམ། མི་རྐང་གསུམ་བུས་པས་ལྷ་འདྲེ་ཐམས་ཅད་འདུས་ནས་དབང་པོའི་སྒོ་ནང་ནས་འཚང། ནང་དུ་འདོད་ཡོན་དཔག་ཏུ་མེད་པ་ལ་ལོངས་སྤྱད། ལ་ལས་གསེར་གྱི་ཁྲི་ལ་ལས་དངུལ་གཡུ་ཡི་ཁྲི་ལ་བསྡད་ནས་གཡེང་བ་ལ་ཕཊ་ཅེས་བརྗོད་པས་དབང་པོའི་སྒོ་རྣམས་འུབས་ཏེ་བསྡུས། ནང་མེ་ཡི་རང་བཞིན་དུ་གྱུར་ནས་ཚིག་སྟེ། ལུས་ཐམས་ཅད་སྟོང་སང་དང་རྣམ་ཤེས་སངས་རྒྱས་པ་སོང་སངས་རྒྱས་སོང་བ་བསམ་ལ་ཡོད་ཅེས་པའི་ལྟ་བའི་ངང་ལ་བཞག། དེ་ལས་ལངས་ཏེ་ཐོ་གཅིག་བརྒྱབ་སྟེ་སྤྱན་རས་གཟིགས་ཁ་སར་པ་ཎི་བསྒོམས་ལ་ཕྱག་མཐིལ་ནས་འོ་མའི་རྒྱུན་སྐྱོང་བའི་ནུས་པ་ཐུལ་བ་ན་དེ་ལ་འཁོར། འཁོར་ནི། འཁོར་བའི་བདུད་རྩི་ཉེ་བར་སངས་ཏེ་ལ་སྐྱེ་བའི་རྗེས་སུ་མི་འབྱུང་བ། དེ་ལྟ་བས་རྗེས་སུ་མི་འབྲང་བས་བར་ཆད་ཀྱིས་མི་ཚུགས་སོ་ཡང་རྗེས་འབྲང་བྱས་ཏེ་ལྟས་གཏོང་དོགས་པའི་རྣམ་རྟོག་བྱུང་ན་ལྷ་འདྲེ་རྣམས་ང་ཡི་རྗེས་ལ་ཤོག་ང་ལ་བར་ཆད་ཐོངས་ཤིག་ཅེས་ངག་ཏུ་བརྗོད། ཡིད་ལ་ཡང་བསམས་ཏེ་བེ་རིས་ཕྲེང་བ་སོགས་དག་ཐོག་ལ་འཇོག་གོ་ཡང་གནས་སུ་ཞག་གྲངས་མང་ཡང་ཆོ་འཕྲུལ་ཡེ་མ་བྱུང་ན་རང་ལབ་སྒྲོན་རི་བོ་མཆོག་རབ་ཙམ་སྐུ་མདོག་མཐིང་ནག་གཡས་མི་ལྤགས་ཀྱི་གཡང་གཞི་དང་གཡོན་མི་རྐང་གི་གླིང་བུ་བསྣམས་པ་ཞབས་གཉིས་རྒྱ་མཚོའི་གཏིང་དུ་སླེབས་པ་གཅིག་ཏུ་བསམ་ནས་དེ་ཡི་གཡང་གཞི་ས་ལ་བརྡབ་མི་རྐང་འབུད། ཞབས་འཁྲབ་པས་སྣང་སྲིད་ཐམས་ཅད་མེ་འབར་ལྷ་འདྲེ་ཐམས་ཅད་རང་དབང་མེད་པར་ཟིལ་ལྷོངས་པར་བསམ་ལ་ལྟ་བའི་སྟེང་དུ་བཞག་གོ། ཡང་ལྷོངས་ཧ་ཅང་ཧ་ཅང་མ་ཆགས་པ་ལྟ་བུའི་འཇིགས་པ་བྱུང་ན་ཁ་བརྒྱད་དེ་མ་ཉུལ་ན། གདམས་པ་རང་རང་ཉིད་ལབ་སྒྲོན་སྐུ་མདོག་དཀར་པོ་དར་དཀར་ལྕེ་བའི་དར་དཀར་ལྕེ་བའི་ན། དར་དཀར་གྱི་ན་བཟའ་གསོལ་བ་ཞི་ཞི་བའི་འཛུམ་པའི་མདངས་ལྡན་གཡས་སྐྱབས་སྦྱིན་གྱིས། ཡེ་ཤེས་ཀྱི་མཉམ་གཞག་གི་སྟེང་རིན་པོ་ཆེའི་བུམ་པ་ཡེ་ཤེས་ཀྱི་བདུད་རྩིས་གང་བ་བསྣམས་པ་ཐུགས་ཀ་ནས་འོད་ཟེར་འཕྲོས་པས་གོང་དུ་ལྷོངས་དྲག་པོ་དང་ལྷོངས་དྲག་པོའི་ལྷ་འདྲེ་རྣམས་སྐུ་བརྙན་པའི་ཕྱག་མཚན། ཕྱག་འཚལ་མཆོད་ཅིང་མཆོད་པ་འབུལ། གུས་འདུད་བྱས་པར་བསམ་ལ་ཁྱད་པར་དུ་ཡང་བུམ་པའི་ནང་གི་བདུད་རྩི་མྱང་བས་རྒྱུ་རྒྱུ་རང་རྒྱུད་ཞེ་སྡང་ཞི་བྱམས་པ་དང་ལྡན་པར་བསམ། དེའི་སྙིང་རྗེ། དེའི་སྙིང་རྗེ་དྲག་པོ་བསྒོམ་ལ་ཕཊ་རྒྱབ་ལ་ལྟ་བའི་ངང་དུ་བཞག་ལྟ་བའི་དོན་དུ་བཞག་ཆོ་འཕྲུལ་ལྟར་ཚར་འདྲེས་ནས་བྱུང་ནའང། དམིགས་པ་དེ་ཉིད་ཉམས་སུ་བླངས་པས་འདྲིས་པ་ཆེ་འོང་སྙམ། གཉན་ས་ནས་ཚར་ལྷོངས་མ་བྱུང་བར་འགྲོ་དགོས་བྱུང་ན་རང་ཉིད་རྗེ་བཙུན་མར་གསལ་བའི་ཐུགས་ཀ་ནས་འོད་ཟེར་འཕྲོས་གནས་སྲུང་བཀུག་ནས་མདུན་གྱི་རྡེའུ་ལ་བསྟིམ། སོར་མོ་རྣམས་རྗེ་བཙུན་མར་བྱས་ནས་གནས་པོ་དེ་བཙིར་གྱིས་བཟུང་ལྕགས་ཀྱི་པར་བུ་སྲུབས་མེད་པ་ཅིག་ཏུ་བཅུག་ནས་སྦྲུལ་དཀར་ནག་གཉིས་ཀྱིས་དཀྲིས་པར་བསམ་ལ་ཕཊ་རྒྱབ་སྟེ་རྡེའུ་འཁུར་འགྲོ་དེ་ནས་མལ་འོག་ཏུ་མནན་ནས་སྔར་སྐྱེ་བའི་གནས་སུ་ཡོད་པ་མོས་ནས་གཅོད་བྱས་པས་ཚར་ལྷོངས་བྱུང། ཐོག་ཉེས་བྱས་ཟེར། བདུད་བོ་བྱུང་ན་རང་གི་སྤྱི་བོ་ཐད་ཀྱི་བར་སྣང་ལ་གསེར་གྱི་འཁོར་ལོ་རྩིབས་སྟོང་ལྡན་ལྟེ་བ་ལ་ཤཱཀྱ་ཐུབ། རྩིབས་སྟོང་ལ་སངས་རྒྱས་སྟོང་ཟངས་ཀྱི་འཁོར་ལོ་རྩིབས། ཟངས་ཀྱི་འཁོར་ལོ་ཕྱིར་འཁོར་བའི་ལྟེ་བ་ལ་ཕག་མོ་དམར་མོ་རྩིབས་སྟོང་ལ་ཕག་མོ་དམར་མོ་སྟོང་བཞུགས། དེའི་འོག་ཏུ་ལྕགས་ཀྱི་འཁོར་ལོ་རྩིབས་སྟོང་ཆོས་འཁོར་དུ་འཁོར་བ་ལ་ལྟེ་བ་ལ་ལྕགས་ཀྱི་ཕག་མོ་ནག་མོ།

ལྟ་བ་ཡང་རྒྱལ་བ་བདུན་པ་ཆེན་པོའི་གསུང་ལས། ཚུར་བལྟས་ལུས་སེམས་དེ་ཡང་གང་ཡང་གནོད་བྱ་རུ་མ་གྲུབ་ཕར་བལྟས་གནོད་བྱེད་དེ་ཡང་ཐག་ཁྲ་ལ་སྦྲུལ་བཞིན། རྟེན་འབྲེལ་མིང་རྐྱང་ཙམ་ལ་བདེན་པར་བཟུང་བས་རང་སེམས་འཁྲུལ་པའི་སྣང་བར་ཐག་ཆོད་དུ་གྱུར་ཅིག། སྙམ་པའི་ལྟ་ཐོག་ཏུ་བཞག་གོ་གཞན་ཡང་ལུས་ལ་ན་ཚ་བྱུང་ན་ལྷ་ལྕེ་ལྷ་འདྲེའི་གདོན་དང་ནང་འདུ་བའི་ནད་གདོན་ཡིན་མིན་ལེགས་པར་བརྟགས་ཏེ་བཅོས་དགོས་ཏེ་ཟབ་དོན་ལས་འདུ་བའི་ནད་ལ་སྨན་དཔྱད་བསྟེན་ཆོ་འཕྲུལ་ནད་ལ་དམིགས་པས་བསྒྱུར་རོ་ཞེས་གསུངས། རང་གཞན་གྱི་ནད་གདོན་ཞི་བ་སོགས།

ཁྲིད་སོགས་ལེགས་པར་ནོས་པའི་སེར་གཟུགས་པ་ཆོས་ཀྱི་རྡོ་རྗེས་དབེན་གནས་རི་བོ་ལྷ་ལྡན་གྱི། ལྷ་ལྡན། ལྷ་ལྡན། ལྷ་ལྡན། ལྷ་ལྡན་དགོན་དུ་སྦྱར་བའི། དགེ་བས་མཁའ་འགྲོའི་དབང་ཕྱུག་ལབ་ཀྱི་སྒྲོན་མའི་བསྟན་པ་རིན་པོ་ཆེ། དར་ཞིང་རྒྱས་ལ་ཡུན་རིང་དུ་གནས་པའི་རྒྱུར་གྱུར་ཅིག། ཐགས་ལི་ཏི་གཅོད་ཁྲིད་འདི་གཉིས་གཉིས་ཚར་རེ་རེ་དང། ཕྱི་འབྱུང་ནང་གསུང་བའི་གཅོད་ཁྲིད་འདི་ལ་གྲུབ་དབང་བློ་བཟང་རྣམ་རྒྱལ་དང། ལྷ་ལྡན། དེ་དྭགས་པོ་རིན་པོ་ཆེ་ཆོས་ཁྲེས་ཉིད་ད་ང་རང་ཚོའི་བླ་མའི་བླ་མའི་བླ་མ་རེད་བརྒྱུད་པའི་བླ་མ་རེད་ད་བྱུང་ན་དེའི་སྒང་ལ་ད་ལྟ་གཉིས་པོ་དེ་དཀའ་ཆེན་གྱི་གསུང་རེད་དཀའ་ཆེན་ནི་དཔེ་མཁས་པ་པཎྜི་ཏ་ཆེན་པོ་དེ་ཡང་འདི་རེད་ག་རེ་ཞུ་དགོས་རེད་གྲུབ་དབང་བློ་བཟང་རྣམ་རྒྱལ་གྱི་སློབ་མ་རེད་གྲུབ་དབང་རྣམ་རྒྱལ་གྱི་སློབ་མ་དཀའ་ཆེན་ཡིན་ཙང་གཙང་པ་རེད་དང་པོ་རྒྱལ་བ་རྒྱལ་བ་རྒྱ་མཚོ་གི་ཡོངས་འཛིན་གནང་བ་ཡིན་ཙང་རྒྱུ་མ་བཞུགས་ས་ཚེ་མཆོག་གླིང་དགོན་པ་ལྷ་སའི་ཕ་རི་གི་དགོན་པ་དེ་ཁོང་ལ་ཕུལ་ཡང་ཁོང་ཚེ་མཆོག་གླིང་གི་བླ་མ་བྱས།

ངེས་འབྱུང་བྱང་སེམས་ལམ་གྱི་གཙོ་བོ་རྣམ་གསུམ་ལ་ཏོག་ཙམ་བག་ཆགས་འདྲ་བཞག་གང་ཐུབ་ཐུབ་བྱས་ན། སྐྱེ་བ་ཕྱི་མ་ཚེ་རབས་མ་འཆི་ཁོ་ནུས་ལ་འགྲོ་གི་ཡིན་ན་ནི། རྒྱུ་དེ་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུམ་ལ་བསླབ་དགོས་པ་རེད། རྗེ་རིན་པོ་ཆེས་དགོངས་པ་རྫོགས་ཚར་ནས་མཁས་གྲུབ་རིན་པོ་ཆེ་ལ་ཚར་བ་ལྔ་ཞལ་གཟིགས་པ་རེད། མ་གཞི་ཞལ་གཟིགས་ཐོག་ཐོག་སུ་ལ་ཡིན་ནའི་ཡོད་རེད་དེ། རྗེ་མེ་ཁང་པ་ཆེན་པོ་ལ་ཕྱི་དང་པའི། ཞལ་གཟིགས་ཡོད་རེད་དེ་མཁས་གྲུབ་རིན་པོ་ཆེ་འདྲ་པོ་གཅིག་གིས་སློབ་མ་གཞན་པ་ཡོད་མ་རེད། མཁས་གྲུབ་རིན་པོ་ཆེ་གིས་དཔེ་ཆ་དཀའ་གནད་ཡོད་ས་ལ་དཔེ་དོགས་པ་བྱུང་ནས། ད་བླ་མ་བཞུགས་ཡོད་རོགས་བྱས་ནས་བཀའ་འདྲི་ཞུ་ཆོག་ལ་བླ་མ་བཞུགས་མི་འདུག་ཙང་དེ་ནས་མཎྜལ་ཕུལ་གསོལ་བ་བཏབ་པའི་སྐོར་དུས་ཞལ་བསྟན་ཡོང་གི་རེད་ཕེབས་ཡོང་གི་རེད་ངའི་བུ་ཁྱོད་ཉིད་མ་དགའ་བ་བྱེད་མི་དགོས་ངས་ཁྱོད་གཡུག་བཞག་ནས་གང་ཡང་མི་འགྲོ་གསུང་ག་རེ་ཡིན་པ་སོང་བ་ནི་བཀའ་འདྲི་ཞུ་བཀའ་སློབ་གནང་དེ་འདྲ་ཤ་སྟག་རེད་གཟིགས་པ་ལྔ་ལྡན་འདུག་ཨ་གཟིགས་པ་ལྔ་ལྡན་དེ་རེད་ཨང་མཇུག་མ་མཇུག་མ་འཇིགས་རུང་སྟག་ཅིག་སྟག་ལ་ཞོན་དེ་ངས་འཇུ་ཚ་འཇུ་ཚ་དེ་རེད།